མཚན་མོ་འདིར། གཉིད་མ་ཉལ་གོང་ཁྱེའུ་བཀྲ་ཤིས་ཀྱིས་སྨྱུག་སྡོང་ཞིག་གི་འོག་ཏུ་བསྡད་ནས་ཁོ་རང་ཐོག་མར་སངས་རྒྱས་བཅོམ་ལྡན་འདས་ལ་མཇལ་སྐབས་ཀྱི་ཟླ་ཤས་རིང་གི་བྱུང་བ་ལ་ཕྱིར་དྲན་བྱས། དེ་དུས་ཁོ་རང་གི་ཨ་མ་འདས་གྲོངས་སུ་གྱུར་མ་ཐག་ཡིན་ཞིང། གཅུང་པོ་གཅུང་མོ་ཚོར་ལྟ་རྟོག་གི་འགན་འཁྲི་ཆ་ཚང་ཁོའི་ཕྲག་པར་བབས་པའི་དུས་སྐབས་ཤིག་སྟེ་ཁོ་རང་ལོ་བཅུ་གཅིག་ཏག་ཏག་ལ་སླེབས་པའི་སྐབས་རེད། ཁོའི་གཅུང་མོ་ཆུང་ཤོས་བི་མ་དེ། བི་མ་དེ་དུས་ཕྲུ་གུ་དམར་འབྱར་ཡིན་པ་དང། མོ་ལ་སྣུན་རྒྱུའི་འོ་མའང་མེད། སྟབས་ལེགས་པར་ཁོ་ཚོའི་གྲོང་གསེབ་ཀྱི་སྐུ་ཞབས་རམ་བུལ་གྱིས། ཁྱེའུ་བཀྲ་ཤིས། ཁོའི་མ་ཧེ་འཚོ་སྐྱོང་བྱེད་པར་གླས། མ་ཧེ་ཆེན་པོ་བཞི་དང་བེའུ་གཅིག་བཅས་ཁྱོན་བསྡོམས་མ་ཧེ་ལྔ་ཡོད། ཁོས་ཉིན་ལྟར་མ་ཧེ་ཚོའི་འོ་མ་བཞོ་ཐུབ་ཀྱི་ཡོད་ལ་སྲིང་མོ་བི་མ་ལ་སྣུན་རྒྱུའི་འོ་མའང་འཁྱེར་རྒྱུ་རག་གི་ཡོད། ཁྱེའུ་བཀྲ་ཤིས་ཀྱིས་སོ་སོའི་ལས་ཀ་གཅེས་ཉར་བྱེད་དགོས་པ་ཤེས་ཀྱི་ཡོད་སྟབས་ཁོས་མ་ཧེ་རྣམས་གཟབ་ནན་གྱིས་གསོ་སྐྱོང་བྱེད་ཀྱི་ཡོད། དེ་ལྟར་མ་བྱས་ཚེ་ཁོའི་གཅུང་པོ། གཅུང་མོ་རྣམས་ལྟོགས་ཤི་ཐེབས་སྲིད། ཁོ་ཚོའི་ཕ་དམ་པ་འདས་གྲོངས་སུ་ཕྱིན་རྗེས་ཁང་པའི་ཐོག་ཁང་པའི་ཐོག་བསྐྱར་གསོ་ཐེངས་གཅིག་ཀྱང་བྱེད་མ་ཐུབ་པར་བརྟེན་ཆར་པ་འབབ་ཐེངས་རེ་རེར་རུ་པག་གིས་རྡོ་སྣོད་ཅིག་བཟུང་སྟེ་ཁང་པའི་ནང་ནས་ཕར་རྒྱུག་ཚུར་རྒྱུག་གིས་གང། གང་ནས་ཐིགས་པ་འཛག་སའི་ཨི་ཁུང་འོག་ཏུ་སྣོད་དེ་བཟེད་གྱི་ཡོད། དེ་དུས་སྲིང་མོ་འབའ་ལ་ལོ་དྲུག་ཙམ་ལས་ལོན་མེད་ནའང་མོས་ཁོ་ཚོའི་ནང་མིར་ཁ་ལག་བཟོ་དགོས་པར་མ་ཟད་བི་མ་ལ་ལྟ་རྟོག་བྱེད་རྒྱུ་དང་ནགས་གསེབ་ནས་བུད་ཤིང་ཡང་སྒྲུག་དགོས་ཀྱི་ཡོད། དེ་དུས་མོ་རང་ལོ་ན་ཤིན་ཏུ་ཆུང་ཡང་གཅེན་གཅུང་ཚོར་ཁ་ལག་བཟོ་ཕྱིར་གྲོ་ཕྱེ་བརྫིས་ཏེ་བག་ལེབ་ཀྱང་བཟོ་ཐུབ། ཁོ་ཚོས་ཟ་མའི་ནང་དུ་འདེབས་རྒྱུའི་བྲོ་རྫས་སམ་སྨན་སྣ་ནི་ཏིལ་འབྲུ་ཙམ་ཡང་ཉོ་ཐུབ་ཀྱི་མེད། ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་རྣམས་སོ་སོའི་རྡོ་ལྷས་སུ་དེད་འོང་སྐབས། རམ་བུལ་གྱི་ཐབ་ཚང་དུ་སྨན་སྣ་ལྡན་པའི་ཚོད་མ་བཟོ་བའི་བྲོ་ངད་ཀྱི་དྲི་ཞིམ་དེ། ཁྱེའུ་བཀྲ་ཤིས་ཀྱི་སྣ་ལམ་དུ་འཐུལ་འོང་དུས། ཁོས་དེ་འཐུང་འདོད་ཀྱིས། འགྲམ་ཆུ་ཡང་ཤོར་གྱི་ཡོད། ཁོང་ཚོ་གཅེན་གཅུང་ཚོས་བག་ལེབ་དང་མཉམ་དུ་ཤ་ཁུ་འཐུང་རྒྱུ་ནི་ཕ་དམ་པ་འདས་གྲོངས་ཕྱིན་རྗེས་ངོ་མི་ཤེས་པ་ལྟ་བུར་གྱུར། ཁོང་ཚོའི་གྱོན་གོས་ནི་རྩྭ་རས་ལས་ཅུང་བཟང་ཙམ་མ་གཏོགས་རྙིང་རུལ་རྐྱང་རྐྱང་ཡིན། ཁྱེའུ་བཀྲ་ཤིས་ལ་གྱོན་གོས་ཤིག་ཡོད་པ་ནི་ཁོ་རང་གི་སྨད་དཀྲིས་གཅིག་པོ་འདི་རེད། གནམ་གཤིས་གྲང་ངར་ཆེ་སྐབས། ཁོས་ཁོག་སྟོད་གོས་རྙིང། ཁོག་སྟོད་གོས་རྙིང། གོས་རྙིང། ཁ་སྨུག་ཅིག། ཁ་སྨུག་ཅིག་གིས་དཀྲིས་བཞིན་ཡོད། སྟོད་གོས་དེ་ཆེས་རྙིང། ཆེས་རྙིང་རལ་དང་མདོག་ངན་ཞིག། ཡིན་ནའང་ཁོ་ལ་མཚོན་ན་དེ་ནི་ཧ་ཅང་གི་རིན་ཐང་ལྡན་པ་ཞིག་ཡིན། ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་འཚོ་སའི་རྩྭ་ས་ཡག་པོ་ཞིག་འཚོལ་མ་ཐུབ་ཚེ་དགོང་མོ་མ་ཧེ་རྣམས་འདོགས་ལྷས་སུ་ཕྱིར་སླེབས་རྗེས། སྦྱིན་བདག་རམ་བུལ་གྱིས་མ་ཧེ་རྣམས་བརྒྱགས་མེད་པ་ཤེས་ན། ཁོང་ལ་རྡུང་རྡེག་གཏོང་རྒྱུ་ཡིན་པ་ཁོས་གསལ་བོར་ཤེས། ད་དུང། དགོང་ལྟར་མ་ཧེ་རྣམས་ཀྱི་མཚན་ཟས་སུ་རྩྭ་ཆག་ཆེན། རྩྭ་ཆག་ཆེན་པོ་ཞིག་ཁུར་དགོས་ཀྱི་ཡོད་ལ། དུག་སྦྲང་མང་བའི་དགོང་མོ་རྣམས་སུ་ཁོས་དུ་བ་བདུག་སྟེ་དུག་སྦྲང་དཀྲོག་དགོས། སྐུ་ཞབས་རམ་བུལ་གྱིས་ཁྱེའུ་བཀྲ་ཤིས་ལ་མ་ཧེ་འཚོས་པའི་གླ་ཆར་ཉིན་གསུམ་རེར་ཉིན་གསུམ་རེའི་མཚམས་སུ་འབྲས་དང་གྲོ་ཞིབ་ཚྭ་བཅས་སྤྲོད་ཀྱི་ཡོད། མཚམས་མཚམས་སུ། ཁྱེའུ་བཀྲ་ཤིས་ཀྱིས་སྲིང་མོ་བི་མའི་ཆེད་དུ་ཆུ་བོ་ནི་ར་ཛ་ནའི་འགྲམ་ཟུར་ནས་ཉ་འགའ་རེ་བཟུང་སྟེ་ཟ་མ་བཟོ་གི་ཡོད། ཉིན་གུང་ཞིག་སྟེ་ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་རྣམས། གཙང་ཁྲུས་བྱས་ཤིང་རྩྭ་ཁུར་པོ་གཅིག་བཏུས་ཟིན་པའི་རྗེས་དེར། ཁོས་བསིལ་གྲིབ་ལྡན་ཞིང་ཁུ་སིམ་པའི་ཤིང་ནགས་ཁྲོད་དུ་ཡུད་ཙམ་ངལ་གསོ་དགོས་བསམས་ཏེ། མ་ཧེ་རྣམས་ཤིང་ནགས་འཁྲིས་ཀྱི་རྩྭ་ཁ་བཟང་ས་ཞིག་ཏུ་བཞག་ནས་རྒྱབ་སྙེ་བྱེད་སའི་ཤིང་སྡོང་རིང་པོ་ཞིག་འཚོལ་བཞིན་པའི་སྐབས་དེར། ཁོས་གློ་བུར་དུ་ཁོ་རང་ཡོད་ས་ནས་གོམ་པ་ཉི་ཤུ་ཙམ་གྱི་སར། ཐང་ཤིང་ཞིག་གི་འོག་ན་མི་ཞིག་ཁུ་སིམ་མེར་བསྡད་འདུག་པ་མཐོང་བས་འགྲོ་མཚམས་བཞག། ཁོས་དེ་སྔོན་འདི་འདྲའི་གཟི་བརྗིད་ལྡན་པར་བཞུགས་པའི་མི་ཞིག་མཐོང་མྱོང་མེད་སྟབས་ཧང་སངས་པའི་ངང་མི་དེར་མིག་གིས་ཅེར་ནས་བལྟས། མི་དེས་རང་གི་རྐང་མགོ་གཉིས་བརླ་ཐོག་ཏུ་བཞག་སྟེ། ཡོ་འཁྱོག་མེད་པར་སྒལ་པ་གྱེན་དུ་བསིགས་ནས་ཀྲོང་ངེར་བཞུགས་ཤིང། སྤྱན་ཟུང་ཕྱེད་བཙུམ་དང་ཕྱག་གཉིས་པང་ཁར་ཡངས་པོར་བརྩེགས་ཏེ། སེམས་ཀྱི་འགྱུ་བ་དམིགས་པར་རྩེ་གཅིག་ཏུ་གཏད་འདུག་ཁོང་གིས་ཚོན་མདོག་ཡལ་བའི་ངུར་སྨྲིག་གི་ན་བཟའ་ཞིག་མནབས་ཤིང། དཔུང་མགོ་གཡས་པ་ཤ་རྗེན་དུ་བཏོན་ཏེ། སྐུ་ལུས་ནས་ཞི་འཇམ་དང། དང་བ་འདྲེན་པ་སོགས་ཆེས་བརྗིད་ཉམས་ལྡན་པའི་འོད་སྣང་ཞིག་འཕྲོས་འོང་བས་ཁྱེའུ་བཀྲ་ཤིས་ངོ་མཚར་ཞིང་ངོ་མཚར་ཞིང་གྲུང་སིང་ངེར་གྱུར་ཏེ་མི་དེར་མིག་གིས་ཕུར་ཚུགས་སུ་བལྟས། མདོར་ན་ཁྱེའུ་བཀྲ་ཤིས་ཀྱིས་སྔར་མཐོང་མྱོང་མེད་པའི་མི་ཞིག་མཐོང་བ་དེས་ཁོ་ལ་ཚོར་སྣང་དེ་འདྲ་ཞིག་བྱིན་པའི་རྒྱུ་རྐྱེན་ཅི་ཡིན་ཁོ་རང་གིས་ཀྱང་ཤེས་ཀྱི་མེད་ནའང། ཁོས་དུས་ཡུན་རིང་ཙམ་བར་གཡོ་སྒུལ་ཙམ་ཡང་མ་བྱས་པར་མི་དེར་གུས་ཞབས་དང་བཅས་བལྟས། དེ་ལྟར་ན་མི་དེས་མིག་ཟུང་ཕྱེས་སོང་ཡང་ཁྱེའུ་བཀྲ་ཤིས་མ་མཐོང། དེ་ནས་ཞབས་ཀྱི་སྐྱིལ་ཀྲུང་བཤིག་སྟེ་ག་ལེར་སོ་སོའི་ཕྱག་ཞབས་ཀྱི་ཚིགས་དང་ཞབས་མཐིལ་ལ་འཕུར་གནོན་བྱེད་བཞིན་ཡར་བཞེངས་ཏེ་ཕེབས་འགོ་བཙུགས། འོན་ཀྱང་མི་དེ་ཁྱེའུ་བཀྲ་ཤིས་ཀྱི་ལྟག་སྤྲོད་དུ་ཕེབས་སོང་བས་ཁོང་གིས་ད་དུང་ཁྱེའུ་བཀྲ་ཤིས་མ་མཐོང། ཁྱེའུ་བཀྲ་ཤིས་ཀྱིས་གྲག་འགུལ་ཅི་ཡང་མ་བྱས་པར་ཕེབས་སྒོམ་གནང་སྟེ་ག་ལེར་བྱོན་བཞིན་པའི་མི་དེར་བལྟས་ནས་བསྡད། མི་དེ་གོམ་པ་བདུན་བརྒྱད་ཙམ་ཕར་བྱོན་རྗེས་ཞལ་ཚུར་ཕྱོགས་པ་ན། ད་གཟོད་ཁོང་གིས་ཁྱེའུ་བཀྲ་ཤིས་གཟིགས་པས་ཁོ་ལ་འཛུམ་མདངས་ཤིག་བསྟན། ཁྱེའུ་བཀྲ་ཤིས་ཀྱིས་སྔོན་ཆད་མི་སུ་གང་གིས་ཀྱང་རང་ཉིད་ལ་དེ་འདྲའི་བྱམས་བརྩེ་དང་བློ་ཐག་ཉེ་བའི་འཛུམ་མདངས་ཤིག་བསྟན་པ་མཐོང་མྱོང་མེད་སྟབས། མཐོང་དུ་མེད་པའི་ནུས་སྟོབས་ཤིག་གིས་རང་དབང་མེད་པར་ཁོ་རང་མི་དེའི་ཕྱོགས་སུ་ཕར་འཐེན་པ་ལྟར་གྱུར་པས་ཁོ་རང་མི་དེའི་ཕྱོགས་སུ་མྱུར་སྟབས་ཀྱིས་ཕྱིན། འོན་ཀྱང་མི་དེའི་སར་འབྱོར་བ་ལ་གོམ་པ་ཁ་ཤས་ལས་མེད་སྐབས། ཁོས་གློ་བུར་དུ་རང་ཉིད་རིགས་རུས་མཐོ་བའི་མི་སུ་ཞིག་རྩར་འདི་ལྟར་བཅར་རྒྱུའི་ཐོབ་ཐང་མེད་པ་དྲན་པས་འགྲོ་མཚམས་བཞག། ཁྱེའུ་བཀྲ་ཤིས་ནི་མིའི་ལག་པ་ཙམ་ཡང་འཆང་མི་རུང་བར་བརྩི་བའི་རིགས་རུས་ཐ་ཆད་པ་སྟེ། སྤྱི་ཚོགས་ཁྲོད་ཡོངས་སུ་གྲགས་པའི་རིགས་བཞི་པོ་གང་གི་ཁོངས་སུའང་མི་གཏོགས། དེའི་སྔོན་ཁོའི་ཕ་རྒན་གྱིས་ཁོ་ལ་འདི་ལྟར་བཤད་མྱོང། ལྷ་ཆེན་ཚངས་པས་མིའི། རིགས་རྒྱུད་སྤེལ་བ་ན་བྲམ་ཟེའི་རིགས་དེ་ལྷ་ཚངས་པའི་ཞལ་ནས་འཁྲུངས་པས་རིགས་མཐོ་ཤོས་ཡིན་ཞིང་དེའི་རིགས་སུ་སྐྱེས་པའི་མི་རྣམས་མཆོད་པ་དང་དགེ་རྒན་སོགས་ཡིན། ཁོ་ཚོས་གསུང་རབ་ཀློག་འདོན་བྱེད་པར་མ་ཟད་རིག་བྱེད་ཀྱང་ཤེས་ཀྱི་ཡོད་ལ་དཀོན་མཆོག་ལ་མཆོད་ཅིང། བསྙེན་བཀུར་བར་བྱེད་དོ། དེ་ནས་རྒྱལ་རིགས་ནི། དེ་ནས་རྒྱལ་རིགས་ནི་རིགས་མཐོ་ཤོས་གཉིས་པ་དེ་ཡིན་ཞིང་དེའང་ཚངས་པའི་ཕྱག་གཉིས་ལས་འཁྲུངས་པར་བཞེད་པས་ཁོ་ཚོས་སྲིད་དབང་འཛིན་སྐྱོང་དང་དམག་དོན་སོགས་ཀྱི་ཐད་ཕྱག་ལས་གནང་གི་ཡོད། དེ་ནས་རྗེའུའི་རིགས། དེ་ཚངས་པའི་བརླ་གཉིས་ལས་འཁྲུངས་པས་ཁོ་ཚོས་བཟོ་རིག་གི་ལས་ཀ་གཉེར་བའམ་ཡང་ན་ཚོང་པ་དང་ཞིང་པ་སོགས་ཀྱི་ལས་ཀ་བྱེད། དེ་ནས་དམངས་རིགས་ནི་ཚངས་པའི་རྐང་མགོ་གཉིས་ནས་སྐྱེས་པའི་རིགས་བཞིའི་ནང་ནས་ཆེས་དམའ་ཤོས་དེ་ཡིན་པར་བཞེད། དམངས་རིགས་རྣམས་ཀྱིས་རིགས་མཐོ་བ་ཚོས་བསྒྲུབ་མི་འདོད་པའི་ངལ་རྩོལ་གྱི་ལས་ཀ་དག་གཉེར་དགོས། འོན་ཀྱང་ཁྱེའུ་བཀྲ་ཤིས་ནི། ཁྱེའུ་བཀྲ་ཤིས་ཀྱི་ནང་མི་རྣམས། གོང་དུ་བགྲངས་པའི་རིགས་བཞི་པོ་གང་དུའང་མི་གཏོགས་པའི་རིགས་ཆེས་ཐ་ཆད་པར་བརྩི་བ་དེ་ཡིན་པས། ཐ་ན་ཁོ་ཚོའི་སྡོད་ཁང་ཡང་གྲོང་གསེབ་ཀྱི་ཕྱི་རོལ་དུ་བསྐྲུན་དགོས་པ་ལས། ཚད་ཀྱིས་བཅད་པའི་གྲོང་གསེབ་ཀྱི་ནང་དུ་བསྐྲུན་མི་ཆོག། མ་ཟད་ཁོ་ཚོས་ལས་ཀ་ཐམས་ཅད་ཀྱི་ནང་ནས་ཆེས་སྡུག་ཤོས་དེ་ཆེས་སྡུག་ཤོས་དེ་གད་སྙིགས་སྒྲུག་རྒྱུའམ་ཡང་ན་ཞིང་ཁར་ལུད་འདྲེན་པ་དང་ལམ་ཀ་སྔོག་པ་གཞན་ཡང་ཕག་པ་གསོ་བ་དང་མ་ཧེ་འཚོ་སྐྱོང་བྱེད་རྒྱུ་སོགས་ཀྱི་ལས་ཀ་གཉེར་དགོས། གང་ལྟར། སྐྱེ་བོ་ཕོ་མོ་སུ་འདྲ་ཞིག་ཡིན་རུང་རང་ཉིད་སྐྱེས་མ་ཐག་ནས་སོ་སོ་རིགས་སོ་སོ་རིགས་གང་དུ་གཏོགས་པ་དེ་ཁས་དེ་ཁས་མི་ལེན་རང་ལེན་ཡིན་སྟབས། རྩ་ཆེའི་གསུང་རབ་རྣམས་སུའང་རང་ཉིད་ཀྱིས་རང་གང་དུ་གཏོགས་པའི་རིགས་སམ་གོ་གནས་ངོས་ལེན་བྱེད་ཐུབ་པ་དེ་ནི་བདེ་སྐྱིད་ཆེས་ཆེ་ཤོས་དེ་ཡིན། ཞེས་གསུངས་ཡོད། གལ་ཏེ་ཁྱེའུ་བཀྲ་ཤིས་དང་འདྲ་བའི་རིགས་དམའ་བ་ཞིག་གིས་རིགས་རུས་མཐོ་བའི་མི་ཞིག་ལ་ལག་པ་འཆང་ཙམ་བྱས་ཚེ། ཁོ་ཚོས་རྡུང་རྡེག་ཚད་མེད་མྱང་དགོས་ཀྱི་ཡོད། ཉིན་ཞིག། ལྟེང་རྒྱས་ཀྱི་གྲོང་གསེབ་ཅིག་ཏུ་རིགས་ངན་གྱི་མི་ཞིག་གིས་བྲམ་ཟེའི་རིགས་སུ་གཏོགས་པའི་མི་ཞིག་ལ་ལག་པ་འཆང་ཙམ་བྱས་པས་བརྡུངས་ཏེ་ཚོད་མེད་བཏང། སྤྱིར་ན་བྲམ་ཟེའི་རིགས་སམ་ཡང་ན་རྒྱལ་རིགས་ལྟ་བུར་རིགས་ངན་གྱི་མི་ཞིག་གིས་ལག་པ་འཆང་ཙམ་བྱས་ཚེ་ཁོ་ཚོས་རང་ཉིད་ལ་མི་གཙང་བའི་དྲི་ཕོག་པར་སྙམ་ནས། རང་ཁྱིམ་དུ་སླེབས་མ་ཐག་གྲིབ་ཀྱི་ཉེས་སྐྱོན་སེལ་ཕྱིར་གཟའ་འཁོར་ཁ་ཤས་རིང་གྲིབ་སེལ་གྱི་ཆོ་ག་སོགས་སྒྲུབ་ཀྱི་ཡོད། དེར་བརྟེན་ཁྱེའུ་བཀྲ་ཤིས་ཀྱིས་ནམ་ཡིན་ཡང་མ་ཧེ་ཚོ་བདག་པོའི་སར་དེད་སྐབས་ལམ་ཁའམ་ཡང་ན་རམ་བྷུལ་གྱི་ཁང་པའི་ཕྱི་རོལ་སོགས་ནས་རིགས་རུས་མཐོ་བ་དག་ལ་མི་འཕྲད་པའི་དོ་སྣང་བྱེད་མ་ཐུབ་ཚེ་མནར་གཅོད་ཚད་མེད་མྱོང་དགོས། ཁྱེའུ་བཀྲ་ཤིས་ཀྱི་སེམས་སུ་བྲམ་ཟེའི་རིགས་སུ་གཏོགས་པ་ཚོས་མ་ཧེར་ཕྱག་གིས་འཆང་ནའང་ཁོ་ཚོར་གྲིབ་མི་ཕོག་པས་མ་ཧེ་དེ་ཚོ་ཁོ་རང་ལ་ལྟོས་ཏེ་ཅི་འདྲའི་བསོད་ནམས་ཆེ་བ་ཞིག་རེད་ཨང་སྙམ་དུ་དྲན་མྱོང། གང་ལྟར་རིགས་ངན་རིགས་ངན་དུ་བརྩི་བའི་མི་དེ་ཚོར་ཉེས་པའམ་ནོར་འཁྲུལ་སྤུ་ཙམ་མེད་ནའང་ཁོ་ཚོས་མཉམ་མ་བཞག་པར་རིགས་མཐོ་བའི་མི་ཞིག་ལ་ལག་པས་འཆང་བ་ཕར་ཞོག་ཐ་ན་ཐུག་ཙམ་བྱས་ནའང་རིགས་རུས་མཐོ་བར་རློམ་པ་དག་གིས་ཡང་ཡ་ང་སྙིང་རྗེ་མེད་པར་རྡུང་རྡེག་ཚོད་མེད་གཏོང་གི་ཡོད། ཁྱེའུ་བཀྲ་ཤིས། ཁོ་ལྟ་ན་སྡུག་ཅིང་སྐྱེས་གཟུགས་ལེགས་པའི་སྐྱེས་བུ་ཞིག་གི་མདུན་དུ་ཡར་ལངས་འདུག་ཅིང། སྐྱེས་བུ་དེའི་སྐུ་གཟུགས་ཀྱི་ཉམས་འགྱུར། དེ་ཉིད་ཁོ་རང་དང་མི་འདྲ་བར་རིགས་མཐོ་བའི་རྣམ་པ་ཞིག་ངང་གིས་མངོན་འོང། དེ་ལྟར་སྐྱེས་བུ་དེའི་ཞལ་རས་ལས་འཛུམ་མདངས་དང། བཟོད་བསྲན་བྱམས་བརྩེ་སོགས་ཀྱི་རྣམ་པ་ཞིག་མངོན་འོང་བས་ཁྱེའུ་བཀྲ་ཤིས་ཀྱིས་སྐྱེས་བུ་དེར་ལག་པ་འཆང་ཙམ་བྱས་ནའང། དེས་རྡུང་རྡེག་ག་ལ་གཏོང་སྙམ་པ། ཞིག་ཡིན་ཡང། ཁོས་སྤྱིར་བཏང་མིན་པའི་སྐྱེས་བུ་དེར་བཙོག་གྲིབ་ཕོག་འཇུག་བཙོག་གྲིབ་ཕོག་འཇུག་འདོད་མེད་སྟབས་ཁོང་གཉིས་ཀྱི་བར་དུ་གོམ་པ་ཁ་ཤས་ལས་མེད་སྐབས་འགྲོ་མཚམས་འཇོག་དགོས་དོན་ཡང་དེ་རེད། དེ་ཙམ་ན་མི་དེས་ཁྱེའུ་བཀྲ་ཤིས་ཀྱི་ཐེ་ཚོམ་ཞིང། ཚག་ཚིག་གི་རྣམ་པ་དེ་གཟིགས་པས་ཁྱེའུ་བཀྲ་ཤིས་ཀྱི་ཕྱོགས་སུ་ཕེབས་ཡོང་བར་ཁྱེའུ་བཀྲ་ཤིས་ཀྱིས་ཀྱང་མི་དེར་མི་ཐུག་པའི་ཆེད་ཕྱི་ནུར་གྱི་གོམ་པ་འགའ་སྤོས་ཏེ་བཤོལ་ནའང་མི་དེ་མྱུར་སྟབས་སུ་ཕེབས་འོང་བས། མིག་ཕྱེ་བཙུམ་གཅིག་གི་རིང་ཁོའི་མདུན་དུ་སླེབས་ནས། མི་དེའི་ཕྱག་གཡོན་མས་ཁྱེའུ་བཀྲ་ཤིས་ཀྱི་དཔུང་པར་འཇུས་ཤིང་ཕྱག་གཡས་པས་མགོ་ལ་བྱིལ་བྱིལ་གནང་བར། ཁྱེའུ་བཀྲ་ཤིས་ནི། འགུལ་སྐྱོད་ཙམ་ཡང་མ་ནུས་པར་ལྷག། དེ་སྔོན་ཁྱེའུ་བཀྲ་ཤིས་ལ་མི་སུ་གཅིག་གིས་ཀྱང་དེ་འདྲའི་མཛའ་བརྩེ་དང་དལ་འཇམ་གྱི་སྒོ་ནས་མགོར་ལག་པས་རེག་མྱོང་མེད་སྟབས། གློ་བུར་དུ་སེམས་ལ་སྐྲག་སྣང་ཞིག་ཁེངས། དེ་ནས་མི་དེས་སྐད་ངག་ལྷོད་ཅིང་བྱམས་པའི་ངང། ཡ། གཅེས་ཕྲུག། ཁྱོད་སྐྲག་མི་དགོས། ཞེས་གསུངས་པའི་ཚིག་དེ་ཐོས་པའི་ཁྱེའུ་བཀྲ་ཤིས་ཀྱི་ཞེད་སྣང་དེའང། རང་ཡལ་དུ་ཕྱིན་སྟབས། ཁོས་མགོ་བོ་ཡར་བཀྱགས་ཏེ་ཐེ་ཚོམ་དང་བཅས་མི་དེའི་དགའ་འཛུམ་གྱི་གདོང་ལ་མིག་གིས་ཧུར་ཚུགས་སུ་བལྟས་རྗེས། ཁ་ནས་ཚིག་ཐོན་ལ་མི་ཐོན་པའི་ངང། སྐུ་ཞབས་ལགས། ང་ཁྱེད་ལ་ཧ་ཅང་དགའ། ཞེས་བཤད་པར་མི་དེས་ཁྱེའུ་བཀྲ་ཤིས་ཡི། མ་ནེའི་འོག་ནས་ཕྱག་གིས་ཡར་བཀྱགས་ཏེ། ཁོའི་མིག་ཟུང་མིག་ཟུང་ལ་གཟིགས་ནས་གཅེས་ཕྲུག། ང་ཡང་ཁྱེད་ལ་ང་ཡང་ཁྱེད་ལ་ཧ་ཅང་དགའ། ཁྱེད་འདིའི་ཉེ་འཁོར་ནས་ཡིན་ནམ། ཞེས་དྲིས་པར་ཁྱེའུ་བཀྲ་ཤིས་ཀྱིས་ལན་མ་བཏབ་པར་ཁོའི་ལག་ཟུང་གིས། མི་དེའི་ལག་པ་གཡོན་མར་འཇུས་ཏེ་ངས་ཁྱེད་ལ་འདི་ལྟར་རེག་ན།

ཕ་གིའི་རྩྭ་དེ། ཁྱེད་ཀྱི་མ་ཧེ་ཚོར་དགོང་ཟས་སུ་བཏུས་པ་ཡིན་རྒྱུ་རེད། ཁྱེད་ཀྱི་མིང་ལ་ཅི་ཟེར། ཁྱེད་ཀྱི་ཁྱིམ་འདིའི་ཉེ་འཁོར་ན་ཡོད་དམ། ཞེས་དྲིས་པར་ཁྱེའུ་བཀྲ་ཤིས་ཀྱིས་གུས་བཀུར་དང་བཅས་ལགས་རེད་སྐུ་ཞབས་ལགས། ངས་མ་ཧེ་ཆེན་པོ་བཞི་དང་བེའུ་གཅིག་བཅས་དེ་དག་འཚོ་སྐྱོང་བྱེད་ཀྱི་ཡོད། ཕ་གིའི་རྩ་དེ། ཕ་གིའི་རྩྭ་དེ་ཡང་ངས་བཏུས་པ་ཡིན། ངའི་མིང་ལ་བཀྲ་ཤིས་ཟེར། ང་གཙང་པོ་འདིའི་ཕ་རོལ་གྱི་ལྟེང་རྒྱས་གྲོང་སྡེའི་ལྟག་རྒྱབ་ན་ཡོད། སྐུ་ཞབས་ལགས་ཁྱེད་ཀྱི་མཚན་ལ་ཅི་ཟེར་དང། གནས་གང་དུ་བཞུགས་མིན་ང་ལ་གསུངས་ན་འགྲིག་གི་གམ། ཞེས་བརྗོད་པར། མི་དེས་མཛའ་བརྩེ་དང་བཅས་འགྲིག་དང་འགྲིག་ངའི་མིང་ལ་དོན་གྲུབ་ཟེར། ངའི་ཁྱིམ་ཚང་ཧ་ཅང་གི་ཐག་རིང་སར་ཡོད་ནའང། དེང་སྐབས། ང་ནགས་ཀླུང་འདིར་སྡོད་ཀྱི་ཡོད། ཅེས་གསུངས་པར་ཁྱེའུ་བཀྲ་ཤིས་ཀྱིས་འོ་ན་ཁྱོད་ཀྱི། འོ་ན་ཁྱོད། འོ་ན་ཁྱེད་རི་ཁྲོད་པ་ཡིན་ནམ། ཞེས་དྲིས་པར། གཞོན་ནུ་དོན་གྲུབ་ཀྱིས། ཡིན་པའི་བརྡ་ལ་དབུ་གུག་ཙམ་གནང། ཁྱེའུ་བཀྲ་ཤིས་ཀྱིས། རི་ཁྲོད་པ་དེ་དག་ནམ་ཡིན་ཡང་རི་ངོགས་སུ་བཞུགས་ནས་སྒོམ་སྒྲུབ་མཛད་ཀྱི་ཡོད་པ་བཤད། སྤྱིར་ན་ཁོང་གཉིས་ངོ་ཤེས་མ་ཐག་ཡིན་པས་གླེང་མོལ་ཉུང་ངུ་ཞིག་ལས་ཕན་ཚུན་ལ་རྒྱུས་ལོན་བྱེད་ཁོམ་མ་བྱུང་ཡང། ཁོ་རང་གི་གྲོགས་པོ་གསར་པ་དེས་ཁྱེའུ་བཀྲ་ཤིས་ལ་སྤྲོ་སྣང་ཡིད་ཚིམ་སྤྲོ་སྣང་ཡིད་ཚིམ་པ་ཞིག་བྱིན་པའི་ཚོར་སྣང་བྱུང། ཡུལ་ལྟེང་རྒྱས་ནས་མི་སུ་གཅིག་གིས་ཀྱང་དེ་སྔ་ཁོ་ལ་འདི་ལྟ་བུའི་ཉེ་སེམས་ཀྱི་བཀའ་མོལ་ཞིག་གནང་མྱོང་མེད་སྟབས། གསུང་ངག་དེས་ཁོའི་སེམས་ལ་དགའ་ཚོར་ཆེན་པོ་སྐྱེས་ཏེ་ཁོ་རང་གི་དགའ་སྤྲོ་ཕྱིར་བསྒྲགས་ན་འདོད། གལ་ཏེ་ཁོ་ལ་ལེགས་སྐྱེས་ཤིག་འབུལ་རྒྱུ་ཡོད་ན་གཞོན་ནུ་དོན་གྲུབ་ལ་འབུལ་ངེས། དབུལ་ངེས་ཀྱང། ཁོའི་ཨམ་ཕྲག་ནང་དངུལ་སྐར་མ་གང་དང་རྡོ་དཀར་དུམ་བུ་ཞིག་ཀྱང་མེད་སྟབས། ཁོས་ཅི་ཞིག་འབུལ་ཐུབ། གང་ལྟར་ཁོ་ལ་འབུལ་རྒྱུ་གང་ཡང་མེད་ནའང་སྤོབས་པ་སྐྱེས་ཏེ་ཞུས་པ། སློབ་དཔོན་ལགས། ངས་ཁྱེད་ལ་ལེགས་སྐྱེས་ཤིག་འབུལ་བར་འདོད་ནའང་ང་ལ་དངུལ་དངོས་གང་ཡང་མེད། ཅེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས་ཁྱེའུ་བཀྲ་ཤིས་ལ་ཞལ་འཛུམ་པ་དང་བཅས་སྨྲས་པ། གཅེས་ཕྲུག། ང་རང་ཧ་ཅང་དགའ་བའི་དངོས་པོ་ཞིག་ཁྱེད་ལ་འདུག་པས་ཁྱེད་ཀྱིས་ང་ལ་ལེགས་སྐྱེས་འབུལ་ཐུབ། ཅེས་གསུངས་པར་ཁྱེའུ་བཀྲ་ཤིས་ཀྱིས། ང་ལ་ཅི་ཞིག་འདུག་ཅེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས་རྩྭ་ཀུ་ཤ་ཆག་པ་འདིར་ཕྱག་མཛུབ་ཀེར་ནས། ཁྱེད་ཀྱིས་མ་ཧེ་ཚོའི་ཆེད་དུ་བཏུས་པའི་འཇམ་ཞིང་དྲི་ཞིམ་ལྡན་པའི་རྩྭ་ཆག་དེའི་ཁྲོད་ནས་ང་ལ་ཁྱུད་མོ་ཁ་ཤས་སྤྲད་ན། དེ་ཚོ་ངས་ཤིང་སྡོང་འོག་ཏུ་སྒོམ་སྒྲུབ་བྱེད་སྐབས་སྒོམ་གདན་དུ་གདིང་ཆོག་གདིང་ཆོག་པས་ཧ་ཅང་དགའ་སྤྲོ་འོང་བར་འདུག་ཅེས་གསུངས། ཁྱེའུ་བཀྲ་ཤིས་ཀྱི་མིག་ཟུང་ནས་ཀྱང་འོད་མདངས་འཕྲོ་བཞིན་ཁོ་རང་རྩྭ་ཕུང་དེའི་རྩྭ་ཕུང་དེའི་སར་བརྒྱུགས་ནས་རྩྭ་ཆག་ཆེན་པོ་ཞིག་པང་ཁར་བླངས་ཏེ་ཁོང་ལ་འབུལ་བཞིན། ངས་རྩྭ་དེ་གཙང་འགྲམ་ནས་བཏུས་པ་ཡིན། ཁྱེད་ཀྱིས་བཞེས་རོགས་གནང། མ་ཧེ་ཚོར་ངས་ལས་སླ་བོའི་ངང་འདི་ལས་མང་བ་འཐུ་ཐུབ། ཅེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས་ཕྱག་ཟུང་པད་མའི་ཐེའུ་ལྟར་ཐལ་མོ་སྦྱར་རྗེས། ཁོའི་ལེགས་སྐྱེས་བཞེས་ཏེ། ཐུགས་རྗེ་ཆེ། ཁྱེད་རང་ཧ་ཅང་གི་ཕྲུ་གུ་སེམས་བཟང་ཞིག་རེད། ད་ཕྱི་པོ། ཕྱི་པོ་མ་ཆགས་གོང་རྩྭ་འཐུ་བར་རྒྱུགས་ཤིག། གལ་ཏེ་ཁྱེད་ལ་གོ་སྐབས་ཡོད་ན་སང་ཉིན་ཉིན་གུང་ཡང། སང་ཉིན་ཉིན་གུང་ཡང་བསྐྱར་ནགས་ཁྲོད་འདིར་ང་ལ་ལྟ་བར་ཡོང་རོགས་ཞེས་གསུངས། ཁྱེའུ་བཀྲ་ཤིས་ཀྱིས་མགོ་བོ་དུད་དེ་གཞོན་ནུ་དོན་གྲུབ་ལ་ག་ལེར་ཕེབས་ཞུས་ཤིང། དོན་གྲུབ་ནགས་ཁྲོད་དུ་ཕེབས་ཏེ་ཁོའི་མིག་ལམ་ནས་མི་སྣང་བར་མ་གྱུར་གྱི་བར་དུ་ཁོང་གི་རྒྱབ་གཟུགས་ལ་བལྟས་ཏེ་བསྡད། དེ་ནས་ཁོས་ཟོར་བ་ཡར་བླངས་ཤིང་སེམས་པ་དགའ་སྣང་གིས་ཁེངས་ཏེ་གཙང་འགྲམ་དུ་ཕྱིན། སྐབས་དེར་སྟོན་མགོ་ཙམ་ཡིན་པས། སྟོན་འགོ་ཙམ། སྟོན་འགོ་ཙམ་ཡིན་པས་རྩྭ་ཀུ་ཤ་ད་དུང་མཉེན་མོ། མཉེན་མོ་ཡིན་ཞིང་ཁོའི། ཟོར་བའང། བརྡར་མ་ཐག་ཡིན་སྟབས། ཡུད་ཙམ་རིང་རྩྭ་ཆག་ཆེན་པོ་ཞིག་འཐུ་ཐུབ་པ་བྱུང། དེ་ནས་ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་ཚོ་ཆུ་བོ་ནེ་ར་ཛ་ནའི་རབ་ཁ་ནས་བརྒལ་བཅུག་སྟེ་སྦྱིན་བདག་རམ་བྷུལ་གྱི་ཁྱིམ་དུ་དེད། བེའུ་དེས། གཙང་འགྲམ་གྱི་རྩྭ་ཞིམ་པོ་དག་ཟོས་ཏེ་འགྲོ་འདོད་མི་བྱེད་ནའང་ཁོས་འཇམ་ཁྲིད་ཀྱིས་ག་ལེ་ཁྲིད། ཁྱེའུ་བཀྲ་ཤིས་ཀྱི་ཕྲག་པར་ཁུར་བའི་རྩྭ་ཆག་དེ་ལྗིད་པོ་མེད་པས། ཁོ་མ་ཧེ་ཚོ་དང་ལྷན་རབ་ཁ་བརྒལ་ཏེ་ཕྱིར་ཕྱིན་སོང་ངོ།